ཅན་གྱི་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་བརྒྱད་ཅུ་གྱ་གྲངས་ཀྱི་ནང་དུ་བོད་ནང་བོད་ཀྱི་རྩོམ་རིག་མཐུན་ཚོགས་ཟེར་བ་ཐོག་མར་གསར་འཛུགས་བྱས་པའི་སྐོར་ལ་ཨ་རིའི་རླུང་འཕྲིན་ཁང་གི་ཚེ་བརྟན་དབང་ཕྱུག་ལགས་ལྷན་དུ་བགྲོ་གླེང་ཞུ་གི་ཡིན། བོད་ཀྱི་རྩོམ་རིག་གི་མཐུན་ཚོགས་ཤིག་བཙུགས་ཚར་ཤག། བོད་ཀྱི་རྩོམ་རིག་ཟེར་འདི་ག་བར་གོ་གི་རེད་ཟེར་ཅིག་ཡོད་རེད་པ། འདི་ཡིན་ན་ཨ་ནི་རྩོད་པ་ཞེ་པོ་བརྒྱབ་པའི་སྐབས་དེ་རེད་ཤག།
རྒྱ་ནག་གི་རིག་གནས་གསར་བརྗེ་ཟེར་བའི་ཆབ་སྲིད་ཀྱི་ལས་འགུལ་འདི་མཇུག་བསྒྲིལ་བའི་རྗེས་ལ་བརྒྱད་ཅུ་གྱ་གྲངས་ནས་གང་ཅིར་སྲིད་ཇུས་ཕྲན་བུ་ལྷོད་ཡངས་སུ་ཕྱིན་པ་དང་སྐབས་བསྟུན་ཏེ་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་ཉམས་གསོའི་ཐད་ལ་བོད་ནང་དུ་ཕྱོགས་གང་ས་ནས་འབད་བརྩོན་གནང་འགོ་ཚུགས་ཡོད་པ་བཞིན་དུ་བརྒྱད་ཅུ་གྱ་གྲངས་ཀྱི་འགོ་སྟོད་ནས་བོད་པའི་ཤེས་ཡོན་ཅན་གྲགས་ཅན་ཚོས་བོད་ཀྱི་རྩོམ་རིག་མཐུན་ཚོགས་ཟེར་བ་གསར་འཛུགས་དང་བོད་ཀྱི་རྩོམ་རིག་གི་བྱ་དགའ་གནང་རྒྱུ་སོགས་ཀྱི་ལས་འགུལ་ཞིག་འགོ་འཛུགས་གནང་ཡོད་པ་རེད།

ད་བོད་ཀྱི་ས་ཆ་དེ་ག་ས་ག་ལ་ཡར་བཀྲམ་བྱས་བཞག་བཞག་ཡོད་རེད་པ། གཅིག་བོད་རང་སྐྱོང་ལྗོངས་དང་ཨ་ནི་མཚོ་སྔོན་དང་ཀན་སུའུ་དང་ཡུན་ནན་དང་སི་ཁྲོན་སོགས་ནང་བོད་པ་གང་ཁ་གཏོར་བཞག་ཡོད་ཙང། འདི་གའི་ཚུར་གཅིག་གི་འབྲེལ་འདྲིས་མཐུད་བྱེད་ཡག་གི་ཐབས་ཤེས་དེ་གཅིག་ཁོང་ཚོས་འགོ་བྱས་བཞག། ཨ་འདི་བྱེད་ཡག་དེ་ཡིན་ན་ད་ཆབ་སྲིད་ཐོག་ནས་བྱེད་ཡག་མེད་དུས་སྤྱིར་བཏང་རིག་གཞུང་དང་ལོ་རྒྱུས་དང་ད་དཔེར་ན་ཆ་བཞག་ཡིན་ན་ཁོང་ཚོས་འདི་སྐབས་དེ་གལ་ཆེན་པོ་ཞིག་ག་རེ་བྱས་ཡོད་ཟེར་ན། ཨ་ནི་ཞིང་ཆེན་ལྔའི་བོད་ཡིག་གི་སློབ་དེབ་མཉམ་རུབ་མཉམ་རུབ་ཐོག་བཟོ་ཡག་གི་ལེར་ཆེན་པོ་ཞིག་སྤེལ་བ་རེད་ད་ཐེངས་འདི་བརྒྱུད་རུང་གི་བྱས་རྗེས་དངོས་གནས་དོན་སྙིང་ཆེན་པོ་ཞིག་རག་རེད་བསམ་གི་འདུག་ང་ཚང་མས་དྲན་ས་ཆོད་ཁག་རེད་བསམ་གི་འདུག་ཨ་ནི་མིས་འདིའི་སྐོར་ལ་ཡར་གཅིག་རྩོམ་བཏང་ཡོད་འདི་མང་པོ་བྲིས་ཤག་ད་ཡིན་ནའང་སྤྱིར་བཏང་རྩོམ་བཏང་འདི་བྲིས་མཁན་མེད་པ་ལྟ་བུ་འདུག་ངས་མ་མཐོང་ཡག་ཅིག་ག་རེ་འདུག་ཟེར་ན་སྐབས་དེ་ཨ་ནི་ང་ཕ་གིར་ལས་ཁུངས་སླེབས་དུས་ཙམ་པར་ད་བཙུགས་ཚར་ཤག་ད་ཕ་གིའི་འདིའི་སྐབས་དེ་བོད་ནང་ལོགས་གི་རྩོམ་པ་པོ་སྐད་གྲགས་ཆེན་པོ་ཡོད་པ། འཇམ་དཔལ་རྒྱ་མཚོ་ལགས་དང། ཡི་དམ་ཚེ་རིང་དང། ཡེ་ཤེས་བསྟན་འཛིན་དང་དེ་གཉིས་གཉིས་འདོད་མང་པོ་ཞིག་ཡོད་རེད་པ། ཁོང་ཚོས་གཅིག་དེ་འབད་བརྩོན་བྱས་བྱས་ཡིན་ན། བོད་ཀྱི་རྩོམ་རིག་མཐུན་ཚོགས་སུ་བྱས་བྱས་ད་གང་ལྟར་བོད་ཀྱི་རྩོམ་རིག་གི་མཐུན་ཚོགས་ཤིག་བཙུགས་བྱས་ཚོགས་འདུ་ཐེངས་མ་གཅིག་གཉིས་ཚོགས་ཚར་འདྲ། ཚོགས་ཚར་བྱས་ཡིན་ན། མཐའ་མ་དེ་ཡིན་ན་བོད་ཀྱི་རྩོམ་རིག་གི་བྱ་དགའ་ཟེར་གཅིག་སྤྲད་ཡག་ཅིག་གཏན་འབེབས་བྱས་བྱ་དགའ་ཐེངས་མ་དང་པོ་སྤྲད་བཞག། ད་བྱ་དགའ་དེ་དེ་སྐབས་དེར་སྤྲད་པའི་སྐབས་དེ་ཡིན་ན་བྱ་དགའ་ཡག་ཤོས་རག་མཁན་དེ་ཕལ་ཆེར། འཇམ་དཔལ་རྒྱ་མཚོ་ལགས་ཀྱི་ཕལ་ཆེར་སྐལ་བཟང་མེ་ཏོག་དང་ཨ་ནི་ཡེ་ཤེས་བསྟན་འཛིན་ལགས་ཀྱི་དེ་དུས་རྩོམ་རིང་པོ་ཅིག་ཡོད་རེད་པ་དེ་ཚོའི་རྩོམ་དེ་གཅིག་གཉིས་ཅིག་ལ་ཡར་སྤྲད་བྱས་རྩོམ་གྱི་བྱ་དགའ་དེ་སྒོར་མོ་རྒྱ་མིའི་སྒོར་མོ་ཕལ་ཆེར་སྟོང་ཕྲག་གཅིག་བཟོས་ཟེར་ད་དེའི་སྐབས་དེ་དེ་ཞེ་པོ་ཅིག་སྟོང་ཕྲག་གཅིག་ཟེར་དེ་སྔོན་མ་དགུ་བཞི་བཅུ་རེད་ཅིག་གི་ལོ་གཅིག་གླ་ཆ་འདི་རེད་བྱས་བྱས་ད་ང་ཕ་གིར་སླེབས་དུས་ག་རེ་མཐོང་སོང་ཟེར་ན། ཁོང་ཚོས་ཕ་གིར་རྩོད་གླེང་ཞེ་པོ་ཤོར་བསྡད་བཞག་རྩོད་གླེང་འདི་གཙོ་བོ་ག་རེ་རེད་ཟེར་ན། བོད་ཀྱི་རྩོམ་ཡིག་ཟེར་བྱས་ད་བྱ་དགའ་སྤྲོད་སྐོར་བ་བྱ་དགའ་སྤྲོད་དུས་ཙམ་པ་ཡིན་ན་ད་བོད་ཀྱི་རྩོམ་ཡིག་ཟེར་དེ་ག་པར་གོ་དགོས་རེད་ཟེར་སྦྱོར་བ་འདི་ཡིན་ན་ཨ་ནི་རྩོད་པ་ཞེ་པོ་རྒྱབ་པའི་ག་འདྲ་རེད་ཤག་རྒྱབ་བྱས་ཡིན་ན་ངས་ཕི་གའི་འདི་ཚོགས་འདུ་གཅིག་གཉིས་ཅིག་སྒང་ལ་ང་ཕི་གའི་འགྲོ་ཡག་བྱུང་ད་ང་ད་དེ་དུས་ཆུང་ཆུང་རེད་འདི་ག་ཚོད་རེད་ད་སློབ་གྲྭ་ཐོན་ཚར་ཚར་རེད་ང་ཚོ་འདི་གས་གསར་རྩོམ་བྲི་ཡག་དང་འདི་གས་ནུས་པ་མེད་ཙང་ཕི་གའི་འདི་བགྲོ་གླེང་བྱེད་སའི་ནང་ལོག་གི་འདི་མི་གལ་ཆེན་པོ་དེ་འདི་གས་མ་རེད་ཡིན་ན་ངས་མཐོང་ཐོས་བྱུང་སོང་བྱས་བྱས་འདི་ཡིན་ན་ག་ཚོད་རེད། ཅིག་ང་ཚོས་མར་ཕྱི་མིག་བལྟས་ཀྱིན་བལྟས་པ་ཡིན་ན། དེ་དོན་སྙིང་ཡོད་པ་ཅིག་རེད་ཤག་བསམ་ཚོར་བ་ཞིག་འདུག། དེ་དུས་བོད་ཀྱི་རྩོམ་ཡིག་ཟེར་བ་དེ་ག་པར་གོ་དགོས་མིན་གྱི་རྩོད་པ་དེ་ཚོ་གཙོ་བོ་གཞི་ག་རེ་ལ་བཞག་ནས་རྒྱབ་ཀྱི་ཡོད་རེད།
གཙོ་བོ་དེ་ཁོ་ཚོས་ས་གསུམ་ཟེར་བར་ད་བོད་རྩོམ་ཡིག་ཟེར་དེ་ག་པར་གོ་དགོས་རེད་བསམ་པ། དཔེར་ན་ཆ་བཞག་ན་ང་དང་ལས་ཁུངས་གཅིག་པ་བྱས་པའི་མི་སྒེར་པེ་ཅིང་གི་སྤྱི་ཚོགས་ཚན་རིག་ཁང་ནང་ལོགས་ལ་ཡ། རྒྱ་མི་ཧྲན་ཁྲའོ་ཟེར་མཁན་ཅིག་ཡོག་རེད། ད་ཁོ་ཚོ་གཅིག་པོ་མ་རེད་ད་ཁོ་ཚོ་གཙོ་བོར་ཐོན་མཁན་དེ་ཁོ་རེད། ཧྲན་ཁྲའོ་ཟེར་མཁན་དེ་ཡིན་ན་སྔས་མ་ལྔ་བཅུ་ང་གྲངས་ཐོབ་པ་རྒྱ་མིའི་དམག་མི་ཁོངས་བྱས་བྱས། ལྷ་ས་དུ་བ་བསྡད་མྱོང་མཁན་རེད་ཤག་བྱས་བྱས་ཡིན་ན་ཁོ། དེབ་འདི་མང་པོ་བྲིས་ཡོག་རེད་ད་སྐད་གྲགས་ཡོད་པའི་དེབ་འདི་ད་མི་མང་ཆེ་ཕྱི་ལོག་གི་ད་ཤེས་ཀྱི་མ་རེད་ང་ཨ་ཕི་ཀའི་མ་སླེབས་གོང་ད་དེ་ཁོའི་དེབ་འདི་ཚོ་གོ་མ་མྱོང། གཅིག་གི་ཡིན་ན་ཨེ་ནི་རྩོམ་སྒྲུང་གཅིག་པོ་ཏ་ལ་ཀུང་ད་ཆང་ཧྲན་སི་ཉེ་ཆི་ག་ཚོ་རེད་པོ་ཏོ་ལག་གི་མེ་མདའི་སྒྲ་ཟེར་མཁན་ཅིག

དེ་དུས་ལྷ་སར་ཡོད་པ་ཡིན་ན་བོད་ཀྱི་ད་རྩོམ་པ་པོ་སྐད་གྲགས་ཆེན་པོ་ཞིག་རེད། རྒྱ་ཡིག་ནང་ལོག་ལ་ཡང་ཕལ་ཆེར་རྩོམ་སྒྲུང་རིང་པོ་དེ་བོད་པ་གཅིག་གིས་བྲིས་པ་ཕལ་ཆེར་ཁོ་རང་དང་པོ་ཡིན་པ་འདྲ་དང་པོ་མིན་ན་དེ་གཉིས་པ་རེད་ཨ་འདི་འཇམ་དཔལ་རྒྱ་མཚོ་ལགས་ཀྱི་སྐལ་བཟང་མེ་ཏོག་རྗེས་ལ་ཡིན་ན་སྔོན་ལ་ཡིན་ན་འདི་ཅིག་རེད། བྱས་བྱས་ད་ཁོ་རང་ཡིན་ན་གཙོ་བོ་ད་བོད་པ་ཅིག་རེད་འབའ་པ་རེད་ཁོ་རང། ཡིན་ནའི་ལའི་བྲིས་ཡག་གི། སྐད་ཡིག་དེ་བེད་སྤྱོད་གར་དང་ཡིག་ནང་གཏོང་གི་ཡོད་རེད་བ་གར་དང་རྒྱ་ཡིག་ནང་གཏོང་གི་ཡོད་རེད་བ་རྒྱ་ཡིག་ནང་འབྲི་གི་ཡོད་རེད། བྱས་ཙང་ཁོང་དང་མི་ཁ་ཅིག་ཟེར་ཡག་བྱས་ན། ད་བོད་ཀྱི་རྩོམ་ཡིག་ཟེར་མཁན་དེ་ཡིན་ན། གཙོ་དེ་གཞི་བཞག་ས་འདི། ཁོ་རྩོམ་པ་པོའི་མི་རིགས་ཀྱི་ག་རེ་ཡིན་ནའི་འདི་གཞི་བཞག་དགོས་ཀྱི་རེད། གལ་སྲིད་ཨེ་ནི། བོད་པ་གཅིག་གིས་བྲིས་ཡོད་པ་ཡིན་ན་ད་སྐད་ཡིག་ག་འདྲ་ཅིག་ནང་བྲིས་ཡོད་ན་ཁྱད་པར་ཡོད་མ་རེད་ཨེ་འདི་ཡིན་ན་བོད་ཀྱི་རྩོམ་ཡིག་བྱེད་ཀྱི་རེད། ད་ཁོ་རང་གིས་བཤད་སྟངས་དེ་བྱས་པ་ཡིན་ན་ད་འདི་རྒྱ་མི་ཧྲན་ཁྲའོ་གིས་རྒྱ་ཡིག་ནང་བྲིས་འགྱུར་དེ་ཚོ་སེམས་དེ་ད་ལས་ཡོད་མ་རེད་ག་ས་ཁོ་རྩོམ་པ་པོ་རྒྱ་མི་རེད་པ། ད་ཡིན་ན་ལས། འདི་སྐབས་དེ་ད་ང་རང་དྲན་ཡག་བྱས་ན་ད་གཞན་པ་ད་གཙོ་འདི་བློ་ཁོག་བྱས་བྱས་ཐོན་ནུས་མཁན་མི་འདུག་ད་ལས་ཨ་མདོ་དུ་བ་ནས་ལོ་ཆུང་ཆུང་འདི་ཁ་ཅིག་འདུག་རྩོམ་པ་པོ་འདི། ད་འདི་གས་འདི་ཡང་སྣེ་ཁྲིད་བྱེད་མཁན་དེ། འདི་ཡི་དམ་ཚེ་རིང་ཟེར་མཁན་དེ་ད་བོད་ཀྱི་དེ་དུས་སྐབས་དེ་སྙན་ངག་པ་སྐད་གྲགས་ཆེན་པོ་ཞིག་རེད་དེ། ཁོ་རང་གིས་གཙོ་བོ་བྱས་བྱས་ཡིན་ན་ཨ་ནི། ཨ་མདོའི་རྩོམ་པ་པོ་འདི་གས་འདི་ཟེར་ན་ད་དེ་ཁྱོན་ནས་མ་རེད། དེ་རྩོམ་པ་པོ་གི་ཨ་ནི་མི་རིགས་ག་རེ་ཡིན་མེད་དེ་མ་རེད་བརྗོད་གཞི་དེ་མ་རེད། གཙོ་བོ་དེ་ཡིན་ན་ཡི་གེ་དེ་རེད། གལ་སྲིད་ཁྱེད་རང་བོད་ཡིག་ནང་བྲིས་ཡོད་པ་ཡིན་ན་ད་དེ་ཚང་མ་ལོག་ཡིན་ན་ཨ་ནི། གང་ལྟར། འདི་ག་ཚོད་རེད་ཅིག་བོད་ཀྱི་རྩོམ་ཡིག་བྱེད་ཀྱི་རེད། གལ་སྲིད་བོད་ཡིག་ནང་བྲིས་མེད་ན། ཨ་བྲིས་མཁན་སུ་ཡིན་ནའི་མེད་ནའི་ཁྱད་པར་ཡོད་མ་རེད་བརྗོད་གཞི་ག་རེ་ཡིན་ནའི་མེད་ནའི་ཁྱད་པར་ཡོད་མ་རེད་འདི་བོད་ཀྱི་རྩོམ་ཡིག་མ་རེད་ཅེས་བྱས། ད་ག་འདྲ་རྩོད་པ་འདི་ཞེ་པོ་ཞིག་རྒྱབ་རེད་རྒྱབ་བྱས་ཡིན་ན་དེ་ཡིན་ན་ཕི་ཀའི་ཚོགས་འདུའི་སྒང་རྒྱབ་པ་མ་ཟད་ཡིན་ན་ག་ལི་ག་ལི་བྱས་བྱས་ང་ཕི་ཀའི་བརྒྱད་ཅུ་གྱ་གསུམ་ལོར་ཡར་ད་པེ་ཅིང་གི་བའི་ལས་ཁུངས་དེ་སླེབས་ཚར་དོགས་པ་ལ་ཡང་ནི། ག་ལེ་ག་ལེ་དོགས་པ་ད་དེའི་སྐབས་དེ་ཞིབ་འཇུག་བྱེད་ཡག་གི་འདི། དུས་དེབ་སོགས་རེད། དེ་འདི་འདི་ཁག་ཅིག་ཡོད་རེད་དེ་ཚོའི་ཐོག་ལ་ཡང་ད་རྩོམ་ཁོ་རང་བྲིས་བྱས་པའི་རྩོད་པ་རྒྱག་ཡག་གི་འགོ་ཚུགས། ད་དེ་གནས་ཚུལ་དེ་བྱུང་དུས་ཙམ་པ་བརྒྱད་ཅུ་གྱ་གྲངས་ཀྱི་འགོ་དུས་ཡིན་དུས་སྤྱིར་བཏང་ད་བརྒྱད་ཅུ་གྱ་གྲངས་ནང་ལ་ལ་རྒྱ་ནག་ནང་ལ་ལྷོད་ཡངས་རུ་ཕྱིན་ཡོད་རེད། ཆོས་དད་ག་རེའི་ཐོག་དེ་ནི་དགོན་པ་ཁག་ཡིན་ནའི་ལེ་ཞིག་གསོ་བྱེད་ཡག་བསྐྱར་དུ་འགོ་བཙུགས་ཡག་ད་ད། པའི་ལྷག་པར་དུ་རྩོམ་རིག་དག་ལ་དོ་སྣང་བྱེད་ཡག་འགོ་བཙུགས་ཡོད་ཀྱི་རེད་པ། སྐབས་དེ་དུས་ཀྱི་ད། ག་ཚོད་རེར་བོད་ཡིག་དང་བོད་པའི་སྐོར་དང་བོད་ཡིག་དང་དེ་ཚོའི་རྩོམ་ཡིག་དེ་ཚོ་ཐོན་ཡག་ཁྱབ་ཆེ་ལོས་དེ་ག་འདྲས་བྱུང་འདུག་གཞི་ནས་འགོ་བཙུགས་ཡོང་གི་ཡོད་ཙང་མང་པོ་ཡོད་ཀྱི་མ་རེད་པ། ད་གྲངས་ཀ་རང་བྱས་པ་ཡིན་ན་ད་ལྟ་བསམ་བློ་ལ་ད་མང་པོ་མ་རེད་དེ་ལས་ཡིན་ན་ལས། དེ་སྐབས་དེ་སྤུས་དག་པོ་འདི་མང་པོ་ཞེ་དྲག་ཐོན་ཚར་ཡོད་རེད་ད་དཔེ་ཅིག་བཞག་པ་ཡིན་ན། རྒྱ་ཡིག་ནང་ལོགས་ལ་ངས་ད་གིན་ཞུས་པ་ནང་བཞིན་བྱས་ཡིན་ན། བོད་ཡིག་གི་རྩོམ་པ་པོ་བོད་རིགས་རྩོམ་པ་པོ།

དོན་བྱས་ཡིན་ན་ད་དེ་ཚོ་མང་པོ་ཞིག་ལ་ཨ་ནི་བོད་ཡིག་ཐོན་ཡག་མང་པོ་ཐོན་སོང་ང། དོན་བྱས་ད་དེ་སྐབས་དེ་དཔེ་ཅིག་བྱས་ན་ཀྲུང་དབྱང་མི་རིགས་བསླབ་གྲྭས་ང་ཚོ་བསླབ་གྲྭ་གཅིག་པོ་བྱས་བྱས་ད་ཁོ་རང་ང་ཚོ་ལས་དེ་རྒན་གྱི་དེ་ལས་དོན་གྲུབ་རྒྱལ་གྱིས་རྩོམ་ཞེ་དྲག་བྲིས་ཡ་ད་འདི་འགོ་གཙོ་བོ་རེད་ཡིན་ཡང་ད་གིན་ཞུས་པའི་ཅིག་གི་ང་ཚོ་རྩོམ་གི་ད་ག་པར་འགྲོ་དགོས་རེད་ཟེར་རྒྱུ་རེད། འདིའི་ནང་ལོགས་ལ་ཡ་རྩོད་པ་རྒྱག་མཁན་ཅིག་ལ་ཡ་དོན་གྲུབ་རྒྱལ་མི་འདུག་ཚོགས་འདུ་དེ་ཚོ་ལ་ཡོང་མི་འདུག་ད་པོ་ཏི་འདི་ཡ་དོ་སྣང་སྐོར་བྱེད་ཀྱི་ཡོད་ས་མ་རེད་ད་འདི་ཡིན་ན་མང་ཆེ་ཅིག་ཞིབ་འཇུག་བྱེད་མཁན་དེ་ཚོས་མང་ཆེ་ཅིག་གི་རྩོད་པ་རྒྱག་མཁན་ཅིག་འདུག་བྱས་བྱས་ཡིན་ན། རེད་ད་བོད་ཡིག་གི་རྩོམ་པ་པོ་མང་པོ་ཞེ་པོ་ཞིག་ཆགས་ཚར་བ་རེད་ཨང་ཡིན་ནའི་ལེ། ད་བོད་ཡིག་གི་རྩོམ་པ་པོ་དེ་གས་དེ་མང་ཆེ་ཞིག་ནི་བོད་པའི་ནང་ལོགས་ལ་ཡག་ད་དོ་སྣང་བྱས་དང་དེ་འདྲ་མང་པོ་ཡོང་གི་ཡོད་པ་མ་གཏོགས་རྒྱ་ནག་རྒྱལ་ཡོངས་ཁྱོན་ཡོངས་ཀྱི་ཅིག་ཡོད་རེད་ད་གཞུང་གི་ཐོངས་བཀྲལ་དེ་གས་དེ་དེ་མང་ཆེ་ཞིག་ནི་མང་ཤོས་དེ་ཡིན་ན་ད་དེའི་སྐབས་དེ་ཅིག་རྒྱ་ཡིག་ནང་ལ་འབྲི་རྒྱུ་བོད་པའི་འབྲི་རྒྱུ་འདི་ཡོད་རེད་པ་དེ་གས་དེ་ལ་གཙོ་བོ་དོ་སྣང་བྱེད་ཀྱི་ཡོད་རེད། རེད་ད་ཁྱེད་རང་ད་ལྟ་གོང་ལ་སྔོན་འགྲོ་ནང་གསུངས་པ་ད་ལྟ་སྐབས་དེ་དུས་ད། བོད་པའི་སྐོར་གྱི་རྩོམ་དེ་ཚོ་གཞི་ག་པར་བཞག་དགོས་རེད་ག་དེ་བོད་པའི་སྐོར་གྱི་རྩོམ་རེད་ཅེས་བྱས། གཞི་བཞག་དགོས་རེད་ཅེས་རྩོད་པ་མང་པོ་ཞིག་བྱུང་གསུངས་འདུག་ཨ་ནི་ལྷག་པར་དུ་ཨ་མདོ་ཁུལ་གྱི་བོད་པ་ཁ་ཅིག་གིས་བོད་ཡིག་ཐོག་ལ་བྲིས་པའི་རྩོམ་དེ་བོད་པའི་རྩོམ་ཡིན་དགོས་ཀྱི་རེད་ཟེར་དུས་ད་མཐའ་མར་དེ་ཡང་རྩོད་པ་དེ་ཚོའི་ཕྱོགས་ག་བ་ལ་ཡང་ད།

བོད་ཡིག་ནང་འབྲི་གི་ཡོད་མ་རེད་ཁོ་རང་རྒྱ་ཡིག་ནང་འབྲི་གི་ཡོད་རེད་ད་ཡིན་ན་ལས་ཁོ་རང་དངོས་གནས་མི་རིགས་ཀྱི་ཞེན་ཁོག་ཆེན་པོ་དང་བོད་ཡིག་ལ་མཐོང་ཆེན་པོ་ཞེ་པོ་འདུག་ང་ཁོ་རང་སོ་སོ་དངོས་གནས་བྱས་ན་སོ་སོ་བོད་ཡིག་ནང་འབྲི་གི་ཡོད་མ་རེད་དེ་ལས་ཁོ་རང་ད་དུང་དོན་བྱས་བོད་ཡིག་གཙོ་བོ་རེད་ཟེར་མཁན་དེ་གལ་སྲིད་བོད་ཡིག་གཞི་བཞག་བྱས་ཡིན་ན་བོད་ཀྱི་རྩོམ་ཡིག་དེ་ལ་ཡང་གཏན་ཕབ་ཡིན་ན་ཁོ་རང་རྩོམ་འདི་ག་འདི་ནང་ཚུད་ཀྱི་ཡོད་མ་རེད་དེ་ལས་ཁོ་རང་ད་དུང་དོན་བྱས་ཡིན་ན་ད་འདིའི་འབོད་སྐུལ་བྱེད་མཁན་ཚོའི་གཙོ་བོ་གཅིག་རེད་བྱས་ཙང་ངས་གསལ་པོ་ཞེ་པོ་དྲན་གྱི་འདུག། ཧྲན་ཀྲའོ་དང་ཁོ་གཉིས་ནི་རྩོད་པ་ཞེ་པོ་བརྒྱབ་བྱས་ཨ་ནི་ཧྲན་ཀྲའོ་གིས་ད་བརྗོད་གཞི་གཙོ་བོར་བཞག་དགོས་རེད་ཅེས་ཅེས་ལབ་དུས་ཙམ་པ་ཨ་ནི་ཡི་དམ་ཚེ་རིང་གིས། གལ་སྲིད་དེ་འདྲས་ཡིན་པ་ཡིན་ན་བརྗོད་གཞི་གཙོ་བོར་བཞག་དགོས་ཀྱི་ཡོད་ན་ད་ལྟ་དེའི་ཐོག་གལ་སྲིད་སྐད་གྲགས་ཆེན་པོ་ཞེ་པོ་ཅིག་ཨའི་ཝེ་ཝེ་ཟེར་གྱི་མི་འདུག་གས་རྒྱ་ནག་གི་དེའི་སྒྱུ་རྩལ་གཅིག་བྱེད་མཁན་དང་རྒྱ་ནག་གཞུང་སྐྱོན་བརྗོད་བྱེད་མཁན་ཅེས་ཁོ་རང་པ་ཕ་ཨའི་ཆིང་ཟེར་མཁན་དེ་ཡིན་ན། རྒྱ་ནག་ནང་ལོག་གི་ད་སྙན་ངག་པ་སྐད་གྲགས་ཆེ་ཤོས་ཅིག་རེད། བྱས་རྗེས་ཡིན་ན་ཨའི་ཆིང་གི་དེབ་ཅིག་གིས་ན། སྙན་ངག་ཚང་མ་ལོ་ད་གའི་སྐོར་བྲིས་ཡོད་རེད། བྱས་ཙང་ཡི་དམ་ཚེ་རིང་གིས་གལ་སྲིད་འདི་འདྲ་ཡིན་པ་ཡིན་ན་ཁྱེད་རང་ལབ་ནང་བཞིན་བརྗོད་གཞི་དེ་ཚོ་ཡིན་པ་ཡིན་ན། ཨའི་ཆིང་གི་སྙན་ངག་དེ་གའི་གང་ག་ལོ་ད་ག་གི་རྩོམ་ཆགས་པ་རེད་པ་ཞེས་བྱས་ཚུལ་བརྗོད་གཞི་ད་བརྗོད་གཞི་གང་ག་ལོ་ད་ག་རེད་པ་བྱས་ཙང་རེད་པ་ཞེས་བྱས་ཚུལ་རྩོད་པ་ཞེ་པོ་བརྒྱབ་སོང། ད་ག་ནང་བཞིན་ཡིན་ན་ད་ངས་ད་གིན་ཞུ་ཡག་གི་ཨ་མདོའི་རྩོམ་པ་པོ་ཁ་ཅིག་གིས་བོད་ཡིག་གཙོ་བོ་བཞག་དགོས་ཟེར་ངས་འབྱོར་བ། འདི་ཚོས་ཁོ་ཚོའི་གི་ལུང་དྲང་ཡག་རྒྱུ་མཚན་གཙོ་བོ་ག་ཚོད་བཤད་ཟེར་ན། ད་བོད་ཀྱི་ལོ་རྒྱུས་ཐོག་ལ་ཡང། ཨ་ནི་ང་ཚོའི་དཔེ་ཆ་སྐད་གྲགས་ཆེན་པོ་འདི་མང་པོ་ཅིག་ཡིན་ན་སོག་པོས་བྲིས་ཡོད་རེད། ཡིན་ནའི་ཡང་ང་ཚོས་ཨ་ནི་དཔེ་ཆ་དེ་བལྟས་པའི་སྐབས་ལ་ཡང་ད་བོད་ཀྱི་སྔ་མོའི་དཔེ་ཆ་ད། ཆོས་ལུགས་ཡིན་ནའི་རེད་རིག་གཞུང་ཡིན་ནའི་རེད་ལོ་རྒྱུས་ཡིན་ནའི་རེད་ཨ་ནི། ག་ཚོད་རེད། ཚིག་མཛོད་ཡིན་པ་ཡིན་ནའི་རེད་བོད་ཡིག་གི་ཚིག་མཛོད་དང་བོད་ཀྱི་རིག་གཞུང་རང་ལ་ཡང་ངོས་འཛིན་བྱས་མ་གཏོགས། འདི་ཚོ་སོག་པོས་བྲིས་པ་རེད་ཟེར་སོག་པོའི་རེད་ཟེར་ལབ་པའི་ལུགས་སྲོལ་ཁྱོན་ནས་ཡོད་མ་རེད། དེ་འདྲའི་སོང་ཙང་ད་སྐད་ཡིག་འདི་ནི་གལ་ཆེ་ཤོས་རེད་ཞེས་བྱས། ད་འདིའི་སྐབས་ལ་ཡང་རྩོད་པ་ཞེ་པོ་ཅིག་བརྒྱབ་པ་རེད། འདིའི་རྩོད་པ་དེ་གཅིག་བྱེད་དུས་ཙམ་པར་ད་དེ་རིང་ཁ་སང་ཡིན་ནའི། བོད་ཡིག་ལ་མཐོང་གི་འདི་བྱེད་དགོས་ཡོད་མེད་དང་འདི་འདྲའི་སྐོར་གྱི། ད་ལྟའི། ག་ཚོད་རེད་ཤུལ་ལ་ལྷག་བསྡད་པའི་དུས་ཚོད་དང་མགོ་དང་མགོ་ཕ་གིའི་བརྒྱད་ཅུ་གྱ་གྲངས་འགོ་སྟོད་ལ་ཡང་ཨ་ནི་བྱུང་པའི་ངས་ཅང་བྱུང་ཚུལ་ལ་གཙོ་བོ་བྱེད་ཀྱི་འདི་འདྲ་ཅིག་གནས་བསྡད་པ་རེད་བསམ་གྱི་འདུག་ད་ཡིན་ནའི་ད་གིན་ཁྱེད་རང་གསུངས་ནང་བཞིན་དེ་མཐའ་མ་དེ་སུ་ལ་སྤྲད་པ་རེད་ཟེར་དེ། ངས་དེ་འདྲ་གསལ་པོ་ཅིག་བཤད་ཡག་མི་འདུག་ལ་ཕལ་ཆེར་མཐའ་མ་མཐའ་མ་དེ། གང་ལྟར་འདི་བོད་ཀྱི་ཨ་ནི་རྩོམ་རིག་གི་བྱ་དགའ་ཟེར་བ་ཁོ་རང་རང་ཕལ་ཆེར་མེད་པ་བཟོས། ཐེངས་མ་གཅིག་སྤྲད་མེད་བཞིན་འདིའི་གཞུག་གུ་ཕལ་ཆེར་སྤྲད་པ་ཁོ་རང་མེད། ག་རེ་རེད་ཟེར་ན་རྩོད་པ་ཆེན་པོ་ཞིག་བྱས་རྩོད་པ་ཆེ་ཁྱོན་ཐག་མ་ཆོད་བྱས་བྱས། ད་བསམ་བློ་ཞིག་བཏང་ན་དེ་རིང་ཁ་སང་ཡིན་པ་ཡིན་ན་ད་ཕལ་ཆེར་འདི་རྩོད་པ་འདི་ག་བཟུམ་དེ་ད་རྒྱབ་ས་ཁོ་རང་རག་ཡག་ཁོ་རང་མ་རེད་བསམ་གྱི་འདུག་ད་བརྒྱད་ཅུ་གྱ་གྲངས་འགོ་སྟོད་དེ་ཡིན་ན་ད་ང་ཕྱིར་མིག་བལྟས་པ་ཡིན་ན་དམིགས་བསལ་གྱི་སྲིད་ཇུས་གུ་ཡངས་བྱ་ཡག་ད་འདི་གའི་དུས་ཚོད་ཅིག་རེད་འདུག་ག། ངས་དེ་རིང་བཤད་ཡག་དེ་ད་ཕལ་ཆེར་གཅིག་གི་ཆུང་ཆུང་གཅིག་ག་ནས་བཤད་པ་རེད། ཁྱོན་ཡོངས་ཁོ་རང་ནས་བལྟས་པ་ཡིན་ན་བརྒྱད་ཅུ་གྱ་གྲངས་འགོ་སྟོད་དེ་ང་རང་ཚོ་བོད་ཀྱི་རིག་གཞུང་འདི་ད་རྦད་དེ་ཉམས་རྒུད་ཆེན་པོ་ཞིག་བྱུང་པའི་རྗེས་ལ་ཡ་བསྐྱར་གསོ་བྱེད་ཡག་གི་དངོས་གནས་དུས་ཚོད་གལ་ཆེན་པོ་ཞིག་བྱེད་དུས་རིག་གནས་གསར་བརྗེ་མཇུག་སྒྲིལ་ཡག་གི་དུས་ཚོད་འདི་བདུན་ཅུ་དོན་གྲངས་ཀྱི་མཇུག་སྡུད་བསྒྲིལ་བའི་སྐབས་དེ་ཨ་ནི་ལྔ་བཅུ་ང་དགུ་ནས་བདུན་ཅུ་དོན་གྲངས་བར་དུ་ལ་གི་དུས་ཚོད་དང་འདི་གའི་དེ་བསམ་བློ་ཞིག་བཏང་བ་ཡིན་ན། གལ་སྲིད་འདི་བདུན་ཅུ་དོན་གྲངས་ལ་མཇུག་སྡུད་ལ་མ་བསྒྲིལ་བ་བྱས་བྱས་དགུ་བཅུ་གོ་གྲངས་དང་གཅིག་བྱས་ན་འོ་མིན་ན་ཉིས་སྟོང་ཙམ་པར་མཇུག་བསྒྲིལ་བྱས་ད་དུས་ཚོད་འདི་འདྲ་ཞིག་ཡོད་པ་ཡིན་ན་བསམ་བློ་བཏང་ན་ད། ང་ཚོ་བདུན་ཅུ་དོན་གྲངས་མཇུག་སྡུད་ཙམ་པར་མཇུག་བསྒྲིལ་བའི་སྐབས་དེ་ད་ལྟ་ངས་ཞུ་ཡག་གི་རྩོམ་པ་རྩོམ་པ་པོ་མང་པོ་ཞིག་ཐོན་ཐུབ་ཡག་དང་ཨ་ནི་བོད་ཡིག་ཆུ་ཚད་དེ་ཚོ་ཡར་འགྲོ་ཡག་དང་བསླབ་གྲྭ་ཁག་ནང་ལོག་ལ་ཡང་ད་དགེ་རྒན་དེ་ཚོ་ཡག་པོ་ཡོང་ཡག་དེ་ཚོ་ཡིན་ན་འདིའི་སྐབས་དེ། གང་ལྟར་ད་རིག་གནས་གསར་བརྗེ་ཚར་བའི་རྗེས་ལ་ཡང་དུས་ཚོད་ཏག་ཏག། ཕ་གིའི་དུང་དཀར་རིན་པོ་ཆེ་དང་དམུ་དགེ་བསམ་གཏན་དང་ཨ་ནི་ཚེ་བརྟན་ཞབས་དྲུང་དང་རྒན་མཁྱེན་རབ་འོད་ཟེར་ལགས་དང་དེ་ཚོ་ད་བོད་ཀྱི་མཁས་པ་དེ་ཚོ་མང་པོ་གཅིག་ཡིན་ན་རྣམ་ཚོའི་ད་མི་ཚེའི་ནང་ལོག་གི་ག་ཚོད་རེད་ཅིག་དར་མའི་དུས་དེ་དངོས་གནས་ལེགས་སྐྱེས་ཕུལ་ཡག་གི་ད་ཁོང་རྣམ་ཚོ་བེད་ད་སྔ་མོའི་སྲོལ་རྒྱུན་གི་བོད་པའི་རིག་གཞུང་ལ་ཡང་ཞེ་པོ་ཅིག་གི་མཁས་པ་དང་གཏིང་ཟབ་པོ་ཡོད་རེད། ཁོང་ཚོའི་གྲས་དེ་དར་མའི་ལོ་དུས་དེ་ཏག་ཏག་དཔེར་ལྟ། མི་ཚོ་ང་རང་ཚོ་ད་རྗེས་མ་དེ་ག་ལ་ཡང་མ་བྱེད་ཀྱི་རྒྱུན་འཛིན་ལ་བྱེད་བྱེད་ད་ང་ཚོ་གང་ག་ལེན་ད་ཐུབ་ཡོད་མ་རེད་ད་ལས་ཡིན་ན་ལས་མ་རྒྱུན་འཛིན་བྱེད་ཡག་གི་དུས་ཚོད་དེ་ཡག་པོ་ཞེ་པོ་བྱུང་འདུག་ཨང། དུས་ཚོད་ཀྱི་རྐྱེན་པས་དེ་རིང་གི་ལས་རིམ་ཞུ་མཚམས་ད་བཞག་གི་ཡིན། ལས་རིམ་དེ་གསན་པར་ཐུགས་རྗེ་ཆེ།